ད་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང་ཡང་བསྐྱར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཟུར་པ་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས་རྒྱལ་མཆོག་སྐུ་འཕྲེང་བཅུ་གཅིག་པ་མཁས་གྲུབ་རྒྱ་མཚོའི་རྣམ་ཐར་ངོ་སྤྲོད་གནང་བ་ཞིག་གསན་གྱི་རེད། རྒྱལ་དབང་སྐུ་འཕྲེང་བཅུ་གཅིག་པ་མཁས་གྲུབ་རྒྱ་མཚོ་ནི་འཁྲུངས་རབས་གསོལ་འདེབས་ལས་བྱང་སེམས་རིགས་ལས་མགར་ཐར་ས་མཆོག་འཁྲུངས། འདོད་ཁམས་བདག་མོའི་བླ་མཚོར་དངོས་སུ་གཟིགས། ལུང་དང་བསླབ་གསུམ་རྟོགས་པའི་དཔལ་ཡོན་འཕེལ། ངག་དབང་མཁས་གྲུབ་རྒྱ་མཚོར་གསོལ་བ་འདེབས། ཞེས་གསུངས་པ་ལྟར་ཨ་ནི་ཁམས་མི་ཉག་མགར་ཐར་དུ་ཡབ་ཚེ་དབང་དོན་གྲུབ་དང་ཡུམ་གཡུང་དྲུང་བུ་ཁྲིད་གཉིས་ཀྱི་སྲས་ལ་ཡང་སྐུ་འཁྲུངས། སྐུ་འཁྲུངས་མ་འཁྲུངས་པ་ནས་ཨ་ནི་དགུང་ལོ་བཞི་མ་ལོན་བར་དུ་འབྲོམ་སྟོན་པ་རྒྱལ་བའི་འབྱུང་གནས། ནང་བཞིན་བྱས་ནས་དབུ་སྐྲ་མ་བསིལ་བར་བྱས།

རྒྱལ་བ་སྐུ་འཕྲེང་བཅུ་པའི་ཡང་སྲིད་ལ་ཡང་ངོས་འཛིན་དུ་ཟིན་ཞུས་པ་གནང་འདུག་རྒྱལ་བ་དེའི་གི་ཡབ་གཞིས་ལ་ཡང་ཕྱིས་སུ་ཡང་ཕུན་ཚོགས་ཁང་གསར
ཞེས་ཞུ་གི་ཡོད་རེད་ཡང་ཁྱོད་ཡབ་གཞིས་ཕུན་ཁང་ཟེར་དུས་མཚན་བསྡུས་པ་ལ་བྱས་ན་ཞུ་བ་དེ་ཡིན་པ་འདྲ། རྒྱལ་མཆོག་དེའི་སྐུ་དུས་ལ་ཡང Kashmir གི་རྒྱལ་པོ Gulab Singh ཞེས་དེ Sikh རྒྱལ་པོ Sikh ཡིན་པ་བཅས་ལ་ནི་ཆབ་འབངས་ཁ་ཆེ་ཡིན་པ་བཅས། ལ་དྭགས་ཀྱི་ཡོངས་རྫོགས་ཡང་བཙན་བཟུང་བྱས། ལ་དྭགས་པ་དང་བཙན་བཟུང་བྱས་པའི་རྗེས་ལ་ཡང་ལ་དྭགས་པ་དང་སིག་དམག་མི་ཐུན་མོང་གི་ཐོག་ནས་སྟོད་མངའ་རིས་སྐོར་གསུམ་ལ་བཙན་འཛུལ་བྱས་པའི་སྐབས་ཤིག་ལ་ནམ་དུས་དགུན་ཁ་དང་སྐབས་ཁེལ་བ་ཡིན་ཙང་དེ་ནི་གངས་ཆེན་པོ་བབས་པ་ཡིན་ཙང་སིག་དམག་སིག་དམག་མི་ཚོ་བོད་དུ་གྲང་ཟུག་གི་ནད་མ་ཐེག་པའི་གོ་སྐབས་དང་བསྟུན་ནས་བོད་དམག་གིས་དམག་རྒྱབ་ནས་རྒྱབ་ནས་གང་དག་སིག་དམག་ཕམ་ནས་ཕྱིར་ལོག་བྱས་དགོས་ཡག་གནས་ཚུལ་དུ་བྱུང་འདུག་དེ་ནས་ལོ་ཤས་ཀྱི་རྗེས་ལ་ཡ་རྒྱལ་པོ་གུ་ལབ་སིང་གིས་ཡང་བསྐྱར་སིག་དམག་སིག་དམག་མི་གང་དག་བརྒྱད་སྟོང་སྐོར་ཅིག་བཏང་ནས་མངའ་རིས་ཕྱོགས་ལ་ཡང་བསྐྱར་འཁྲུག་རྒོལ་ཐེངས་འགའ་ཤས་བྱས་པའི་རྗེས་ལ་བོད་དང་ཨ་ནི་སིང་པ་སིང་པའི་དབར་ལ་ཡང་ནི་ཞི་འགྲིག་ཆིངས་མོལ་བྱས་ནས་ལ་དྭགས་དང་བོད་ཀྱི་ས་མཚམས་སྔར་རྒྱུན་རང་འཇགས་དང་ཚོང་པ་ཕན་ཚུན་ཨ་ནི་འགྲོ་འོང་ཆོག་རྒྱུའི་ཨ་ནི་ཐག་གཅོད་དུ་བྱུང་ནས་གང་ལྟར་འགྲིག་འཇགས་བྱུང་འདུག།
རྒྱལ་མཆོག་སྐུ་ཕྲེང་བཅུ་གཅིག་པ་མཁས་གྲུབ་རྒྱ་མཚོ་མཆོག་དགུང་གྲངས་ལྔ་ལ་ཕེབས་པའི་སྐབས་གསེར་ཁྲིར་མངའ་གསོལ་ཞུས་པ་དང་དེ་བཞིན་དགུང་གྲངས་དགུ་ལ་ཕེབས་པའི་སྐབས་པཎ་ཆེན་བསྟན་པའི་ཉི་མའི་དྲུང་ནས་རབ་བྱུང་གི་སྡོམ་པ་བཞེས་ཡོད་ཅིང་དེ་ནས་དགུང་གྲངས་བཅོ་བརྒྱད་ལ་ཕེབས་དུས་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་པའི་རྗེས། དུས་ཡུན་ཟླ་བ་དྲུག་ཙམ་ཕྱིན་པའི་སྐབས་སྙུང་གཞི་བཞེས་ཏེ་སྐུ་ཚེ་མ་ཟིན་པའི་གནས་ཚུལ་བྱུང་བའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། རྒྱལ་མཆོག་དགུང་ལོ་ལྔའི་ཐོག་ལ་གསེར་ཁྲིར་མངའ་གསོལ་དང་དགུང་ལོ་དགུའི་ཐོག་ལ་པཎ་ཆེན་རིན་པོ་ཆེའི་དྲུང་ནས་རབ་བྱུང་གི་སྡོམ་པ་བཞེས། དགུང་ལོ་བཅུ་གཉིས་པའི་ཐོག་ལ་ལྷ་ས་ནོར་བུ་གླིང་ག་ལ་ཡར་ད་ལྟ་ང་ཚོ་དྷ་རམ་ས་ལ་ཡར་ཞོ་སྟོན་འཁྲབ་སྲོལ་ཡོད་པ་ནང་བཞིན་བྱས་ནས་ཞོ་སྟོན་ཟིན་པའི་ཐོག་མར་ནོར་བུ་གླིང་ག་ལ་ཡར་གསར་གཏོད་གནང་འདུག་དགུང་ལོ་བཅོ་བརྒྱད་ཀྱི་ཐོག་ལ་ཡང་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་པའི་རྗེས། ཡང་བསྐྱར་གོར་ཁས་དེ་སྔ། ཨ་ནི་གོར་བོད་བར་ལ་ཆིངས་ཡིག་བཞག་པ་དེ་རྩིས་མེད་བྱས་ཏེ་ཨ་ནི་སྐྱིད་གྲོང་དང་གཉའ་ནང་རྫོང་དགའ་སྤུ་ཧྲེང་བཅས་རོང་ཤར་བཅས་པ་ལ་རིམ་པ་བཞིན་ནས་གང་ལྟར་བཙན་འཛུལ་བྱས་པའི་སྐབས་དེའི་བཀའ་བློན་བཀྲས་ཁང་ཚེ་བརྟན།

བྱུང་འདུག། རྒྱལ་མཆོག་འདིས་དགུང་ལོ་བཅོ་བརྒྱད་ཐོག་ལ་ཕེབས་པའི་སྐབས་ལ་ཨ་ཐོ་རེངས་ཞིག་ལ་ཞབས་སྐྱིལ་ཀྲུང་དུ་ཀྱང་བཅས་ཨ་ཕྱག་གཉིས་མཉམ་བཞག་མཛད་ནས་པོ་ཏཱ་ལ་རུ་དགོངས་པ་རྫོགས་འདུག་སྐུ་གདུང་པོ་ཏཱ་ལ་ལ་བཞུགས་ཡོད་རེད། གསུང་སྲོལ་གཅིག་ལ་གོར་བོད་དམག་འཁྲུག་གི་སྐབས་ལ་ཡང་སེར་དམག་ཟེར་ཏེ་གྲྭ་པའི་དམག་མི་མང་པོ་ཅིག་གཞུང་གི་དམག་མིའི་རྒྱབ་རྩར་ཡར་འགྲོ་དགོས་པ་འདི་དགོན་སྡེ་སོ་སོའི་གི་སྒྲིག་ཁྲིམས་ཉམས་རྐྱེན་དང། ལྷག་པར་དུ་ག་ས་དམག་ལ་འགྲོ་བའི་སེར་མོ་བ་མང་པོ་སྡོམ་པ་ལ་ཡང་ཉམས་ཆག་གིས་བསྟན་པར་གནོད་ཚབས་ཆེ་བ་ཡོད་པར་དགོངས་ནས་ད་ཐུགས་མི་སྤྲོ་བ་བྱུང་ནས་སྙུན་གཞི་བཞེས་འགོ་བཙུགས་ནས་མཐར་དགོངས་པ་རྫོགས་པའི་རྐྱེན་འདི་རེད་ཟེར་ཏེ་དེ་འདྲའི་གསུང་སྲོལ་གཅིག་འདུག། དགུང་ལོ་ག་ཚོད་ལ་དགོངས་པ་རྫོགས་རེད། ལོ་བཅོ་བརྒྱད་ཀྱི་ཐོག་ལ་ཡར་ཕེབས་པའི་སྐབས་ལ་ཐོ་རེངས་གཅིག་ལ་ཡར་ཞབས་སྐྱིལ་ཀྲུང་དང་བཅས་ནས་ཕྱག་གཉིས་མཉམ་བཞག་མཛད་ནས་པོ་ཏཱ་ལ་ལ་དགོངས་པ་རྫོགས་འདུག། དེ་ནས་རྒྱལ་མཆོག་སྐུ་ཕྲེང་བཅུ་གཅིག་པ་མཁས་གྲུབ་རྒྱ་མཚོ་མཆོག་དགུང་གྲངས་བཅོ་བརྒྱད་ལ་ཕེབས་དུས་སྐུ་ཚེ་མ་ཟིན་པའི་གནས་སྟངས་ཆགས་པར་བརྟེན་རྭ་སྒྲེང་རིན་པོ་ཆེ་ནས་རྒྱལ་ཚབ་གནང་ཡོད་ཅིང་སྐབས་དེར་དབྱིན་ཇིས་ངན་སྐུལ་བྱས་ཏེ་གོར་ཁས་དེ་སྔ་གོར་ཁ་དང་བོད་བར་ཆིངས་ཡིག་བཞག་པ་དེ་ལ་བརྩི་སྲུང་མ་བྱས་པར་བོད་ཀྱི་ས་ཁུལ་གཉའ་ནང་དང་སྐྱིད་གྲོང་དེ་བཞིན་གཙང་ཕྱོགས་ཀྱི་ས་གནས་ཁག་འགའ་ཤས་བཅས་ལ་དཔུང་འཇུག་བྱས་ཡོད་པའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། ཨ་ནི་རྒྱལ་དབང་མཆོག་ཨ་ནི་བློ་བུར་ཡར་དགོངས་པ་རྫོགས་པའི་རྗེས་ལ་རྭ་སྒྲེང་རིན་པོ་ཆེ་ཚུལ་ཁྲིམས་རྒྱ་མཚོ་མཆོག་ནས་རྒྱལ་ཚབ་གནང་བའི་རིང་ལ་ཡང་དབྱིན་ཇིས་ངན་སྐུལ་བེད་སྤྱོད་བྱས་པ་ནང་བཞིན་བྱས་ནས་གོར་ཁས་དེ་སྔའི་གོར་བོད་བར་ལ་ཆིངས་ཡིག་བཞག་པ་རྩིས་མེད་རྡོག་རོལ་བཏང་སྟེ་ཡང་བསྐྱར་བོད་སར་བཙན་འཛུལ་བྱས་ཏེ་གཉའ་ནང་དང་སྐྱིད་གྲོང། གཙང་ཕྱོགས་ཀྱི་ཡུལ་གྲུ་མང་པོ་ཅིག་ནས་ཤོར་བ་བྱུང་འདུག་བོད་གཞུང་ནས་གཞུང་དམག་དང་བཅོ་བརྒྱད་དྲུག་ཅུ་བྱས་ཏེ་གང་ལྟར་མི་མང་གི་ཁོངས་ནས་ཕྱོགས་ཕུང་བཀོལ་ནས་ལོ་བཅོ་བརྒྱད་ཡན་དང་དྲུག་ཅུ་མན་འདབ་ཀྱི་ཡུལ་དམག་སྐུལ་སློང་བྱས་ནས་ཕར་རྒོལ་བྱས་ནས་བྱས་འདུག་དེ་ལྟའི་ཁ་གཏད་གཅོག་མ་ཐུབ་པར་དེ་ནས་མཐར། བལ་ཡུལ་དུ་བོད་གཞུང་སྐུ་ཚབ་ཨ་ནི་བྱས་ནས་ཆེད་མངགས་དུ་བཏང་བ་གནང་འདུག་རེད་ཡོད་རེད་དཔེར་ན་ང་ཚོ་སྤྱི་ཡིས་ལྔ་བཅུ་ང་གཅིག་ལོར་རྒྱ་མི་དང་བོད་བར་ལ་གྲོས་མཐུན་དོན་ཚན་བཅུ་བདུན་བཞག་པ་ནང་བཞིན་བྱས་ནས་ཕན་ཚུན་འདྲ་མཉམ་མིན་པའི་ཆིངས་ཡིག་གཅིག་མི་བཞག་ཀ་མེད་དུ་བྱས་ནས་བྱུང་འདུག་ཨ་ནི་དེ་འདྲས་དེ་ལྟར་གོང་དུ་གོར་ཁ་དང་བོད་གཉིས་བར་ལ་ཡང་འདྲ་མཉམ་མིན་པའི་ཆིངས་ཡིག་མི་བཞག་ཀ་མེད་བྱུང་བ་རེད་ཅེས་ཅེས་གསུངས་གནང་སོང། དེ་འདྲས་མི་བཞག་ཀ་མེད་བྱུང་དགོས་པའི་རྒྱུ་མཚན་ག་རེ་ཡིན་ནམ།
ཆིངས་ཡིག་འདི་བཞག་པའི་སྐབས་ལ་ཡང་གོར་ཁའི་དམག་མི་འདི་ང་ཚོ་འདི་རེད་ད་ལྔ་བཅུ་ང་དགུ་འདི་བཞག་པ་ནང་བཞིན་བྱས་ཏེ་རྒྱ་མི་དམག་མི་བོད་ལ་སླེབས་ཚར་བ་རེད། དེ་ནང་བཞིན་བྱས་ནས་གོར་ཁའི་དམག་མི་དེ་ག་དེ་བོད་ཀྱི་ས་ཐོག་ནས་ཕྱིར་འཐེན་བྱེད་རྒྱུ་བྱས་ནས་བོད་ཀྱི་ས་ཐོག་ལ་ཡོད་ཡོད་པ་རེད། ཡོད་དུས་ཀ་ཐ་མན་ཌུ་ལ་ཡ་རྒྱལ་ས་ལ་ཡོད་པའི་བོད་གཞུང་སྐུ་ཚབ་མགྲོན་གཉེར་ངག་དབང་རྒྱལ་མཚན་དང་བཀའ་མགྲོན་བུམ་པ་སྲས་སོགས་ནས་ད་ག་འདྲ་གོར་ཁ་གོར་ཁས་གང་བཤད་དབང་དུ་སོང་ནས་ག་འདྲ་དོན་ཚན་ཕལ་ཆེར་ཕལ་ཆེ་བ་ལ་ག་འདྲ་ལྟ་སོ་གང་ཡང་བྱུང་མི་འདུག་ང་རང་ཚོའི་ཕྱོགས་ལ། དཔེར་ན། གཅིག་དམག་འཁྲུག་གི་སྐབས་ལ་བོད་པས་འཛིན་བཟུང་བྱས་པའི་གོར་ཁའི་དཔོན་དམག་ཚང་མ་ལོག་ནས་ཕྱིར་ལོག་བྱས་དགོས་པ་དང་ལྷ་ས་ལ་ཡང་གོར་ཁ་རྒྱལ་ཁང་གི་རྒྱལ་པོའི་ཕོ་བྲང་གི་ངོས་ནས་ཚོང་ཁང་བཙུགས་ཏེ་ཚོང་བརྒྱབ་ཆོག་པ། བོད་ཀྱི་ས་ཐོག་ལ་ཡང་བོད་པ་དང་གོར་ཁ་ཁ་ཆེ་བའི་མི་སེར་བར་ལ་ཡང་ཕན་ཚུན་འཁྲུག་རྩོད་དང་རྙོག་ཁྲ་དེ་འདྲ་བྱུང་བ་འདྲ་ཡིན་ན་བོད་གཞུང་ནས་ཐད་ཀར་ཐག་གཅོད་བྱས་མི་ཆོག་པར་བོད་པ་དང་གོར་ཁའི་ད་གང་ལྟར་བོད་ལ་ཡོད་པའི་འགོ་བྱེད་ཐུན་མོང་ནས་ཐག་གཅོད་བྱས་ཏེ་བལ་པོ་དང་ཁ་ཆེ་ལ་ཡ་གལ་ཏེ་ཆད་པ་བཏང་སྟེ་ཉེས་པ་ཕོག་པའི་དངུལ་འབོར་ཐོབ་པ་དེ་བལ་པོའི་འགོ་བྱེད་ནས་ལེན་པ་མ་གཏོགས་བོད་པས་ལེན་མི་ཆོག་པ་བྱས་གལ་ཏེ་བོད་ཀྱི་ས་ཐོག་ལ་ཡ་བལ་པོའི་ཚོང་པའི་ཚོང་པའི་ཀྱི་རྒྱུ་དངོས་བོད་མིའི་ངོས་ནས་ཨ་ནི་འཕྲོག་བཅོམ་བྱས་པ་འདྲ་ཡིན། དེ་འདྲའི་གནས་ཚུལ་རེ་བྱུང་བ་ཡིན་ན་བོད་གཞུང་ནས་ཨ་ནི་རྩད་གཅོད་བྱས་ཏེ་ཨ་ནི་དོ་བདག་བལ་པོའི་ཚོང་པ་ལ་ཕྱིར་ལོག་བྱ་རྒྱུ། ཨ་ནི་དེ་ག་ནང་བཞིན་བྱས་ནས་ལོ་ལྟར་བོད་གཞུང་ནས་གོར་ཁའི་རྒྱལ་ཁང་ལ་ཡ་བོད་པའི་ཊམ་ཀ་སྟོང་ཕྲག་བཅུ་ཐམ་པ་སྤྲོད་རྒྱུ། ཟེར་བ་ནང་བཞིན་བྱས་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ལོ་ལ་བོད་མ་ཤོར་བའི་ག་ས་རྒྱ་མི་བོད་ལ་ཡ་བཙན་འཛུལ་མ་བྱས་བར་ལ་ཡ

ཤོར་ཏེ་ཁ་རག་བསྡད་ན་ཡག་ས་རེད་བསམ་ནས་མ་བསྡད་ན། མུ་མཐུད་དེ་འདྲ་གླེང་པ་ཡིན་ན་མགོ་ལས་མ་ཆེ་བ་ཡོང་གི་རེད་བསམ་ནས་ཁ་ཁུ་སིམ་པོ་བྱས་ཏེ་བསྡད་ནས། དེའི་ཕྱོགས་ལ་ཡ་རྗེས་འདེད་བྱས་པ་དང་ང་ཚོའི་ངོས་ནས་བག་ཕེབས་པའི་གནས་ཚུལ་དེ་འདྲ་སྐད་འདུག། ལོ་ལ།